བོད་དོན་ལས་འགུལ་བ་དང་བོད་དོན་ལས་འགུལ་བསྟི་གནས་ཁང་གི་འགན་འཛིན་བཀྲས་མཐོང་ལྷ་སྒྲོན་ལགས་ལ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་གིས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་རྒྱལ་སྤྱིའི་ཆོས་དད་རང་དབང་གི་གཟེངས་རྟགས་གནང་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་དེ་རེས་གཟའ་ཕུར་བུའི་ཉིན་ཨ་རིའི་ཕྱི་སྲིད་ལྷན་ཁང་ནང་ལ་གཟེངས་རྟགས་འབུལ་བཞེས་ཀྱི་མཛད་སྒོ་ཞིག་གོ་སྒྲིག་གནང་བའི་སྐབས་སུ་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱལ་སྤྱིའི་ཆོས་དད་རང་དབང་གི་གཟེངས་རྟགས་དེ་བཀྲས་མཐོང་ལྷ་སྒྲོན་ལགས་གཙོས་པའི་འབྲེལ་ཡོད་མི་སྣ་ཁ་ཤས་ལ་ཕུལ་ཡོད་པ་དང།

དེང་སྐབས་རྒྱ་ནག་གཞུང་གིས་བོད་ནང་ལ་དམ་དྲག་ཧ་ཅང་ཆེན་པོ་བྱེད་བཞིན་པའི་སྐབས་དང་བོད་མིའི་ཆོས་དད་རང་དབང་ལ་དྲག་གནོན་བྱེད་བཞིན་པའི་སྐབས། དེ་ག་ནང་བཞིན་བོད་ནང་གི་བུ་ཕྲུག་ཚོ་ནང་ཆོས་ཀྱི་ཤུགས་རྐྱེན་གང་ཡང་མེད་པར་བཟོ་ཐབས་བྱེད་བཞིན་པའི་སྐབས་སུ་འཛམ་གླིང་ནང་གི་སྟོབས་ཆེ་ཤོས་རྒྱལ་ཁབ་དེ་དང་མཐུན་ཕྱོགས་ཚོ་བོད་མི་ཚོའི་རྒྱབ་ལ་ལངས་ཡོད་པ་དེ་ཡང་གཟེངས་རྟགས་དེ་ཁོང་ལ་ཕུལ་བ་དེའི་ཐོག་ནས་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་གནང་སོང། ལྷ་སྒྲོན་ལགས་ཀྱི་འགོ་ཁྲིད་འོག་བོད་དོན་ལས་འགུལ་བསྟི་གནས་ཁང་གིས་འཕྲུལ་ཆས་ཐོག་ནས་འཚེ་མེད་ཞི་བའི་ཐབས་ཇུས་དང་ཟབ་སྦྱོང་གི་ལས་འཆར་བཟོ་སྐྲུན་བྱ་རྒྱུར་གལ་གནད་ཆེ་བའི་ནུས་པ་གསལ་སྟོན་བྱས་པ་དེ་ཕྱི་སྲིད་དྲུང་ཆེའི་རྒྱལ་སྤྱིའི་ཆོས་དད་རང་དབང་གི་གཟེངས་རྟགས་འདིའི་ཐོག་ནས་ངོས་འཛིན་བྱེད་ཀྱི་ཡོད་རེད་ཅེས་དང། བོད་དོན་ལས་འགུལ་བསྟི་གནས་ཁང་གི་ལས་དོན་ཁག་གི་ཐོག་ནས་རྒྱ་ནག་གཞུང་གིས་བོད་མིའི་ཆོས་དད་རང་དབང་ལ་ཐེ་གཏོགས་ཇི་ཙམ་བྱེད་བཞིན་པ་དེ་གསལ་སྟོན་བྱས་ཡོད་རེད་ཅེས་ཕྱི་སྲིད་ལྷན་ཁང་གིས་གསལ་བསྒྲགས་སྤེལ་བའི་ནང་ལ་འཁོད་ཡོད་པ་རེད། བོད་ནང་གི་བུ་ཕྲུག་ས་ཡ་གཅིག་ཙམ་རྒྱ་ནག་གཞུང་གིས་བཙུགས་པའི་གཏན་འཇགས་སློབ་གྲྭ་ཁག་ལ་བཙན་གཉེར་བྱས་ཏེ་ཁོང་ཚོ་ལ་བོད་མིའི་ཐུན་མོང་མ་ཡིན་པའི་གོམས་གཤིས་དང་ཆོས་ལུགས་ཀྱི་ཤུགས་རྐྱེན་སོགས་གང་ཡང་མེད་པར་བཟོ་ཐབས་བྱེད་བཞིན་པའི་གནས་སྟངས་དེ་བོད་དོན་ལས་འགུལ་བསྟི་གནས་ཁང་གིས་ཐེར་འདོན་གནང་ཡོད་མ་ཟད་འདིའི་ཐད་ལ་ལས་འགུལ་ཡང་ཤུགས་ཆེན་མོ་སྤེལ་བ་ལ་གཞིགས་ཏེ་ཁོང་ལ་གཟེངས་རྟགས་དེ་གནང་བ་ཞིག་ཡིན་པ་ལྷ་སྒྲོན་ལགས་ཀྱིས་མུ་མཐུད་ནས་འགྲེལ་བརྗོད་གནང་སོང།

བོད་དོན་ལས་འགུལ་བ་ཞིག་ལ་ཨ་རིའི་ཕྱི་སྲིད་ལྷན་ཁང་གིས་རྒྱལ་སྤྱིའི་ཆོས་དད་རང་དབང་གི་གཟེངས་རྟགས་ཕུལ་བ་ལ་དགའ་སྤྲོ་ཆེན་པོ་བྱུང་ཡོད་པ་དང་བོད་མི་ཚོས་དེའི་ཐོག་ནས་སེམས་ཤུགས་བསྐྱེད་དེ་བོད་དོན་འཐབ་རྩོད་ལ་མུ་མཐུད་ནས་ཤུགས་རྒྱག་དགོས་ཀྱི་ཡོད་རེད་ཅེས་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་སོང། རེས་གཟའ་ཕུར་བུའི་ཉིན་མོ་དེ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་ད་ད་ལྟ་དེ་ཨ་རིའི་གཞུང་གིས

རྩ་ནང་རྩའི་བ་རེད་དེའི་ནང་ལ་ཡ་གཅིག་ནི་ང་རང་ཚོ་དང་བོད་དོན་འཐབ་རྩོད་པ་ལྷ་སྒྲོན་བཀྲས་མཐོང་ལགས་ལ་ཡ་དེ་བྱ་དགའ་ཕུལ་བ་དེ་དངོས་གནས་གཅིག་ཨ་རིའི་སྲིད་གཞུང་གི་ངོས་ཕྱོགས་ནས་ད་ལྟའི་བོད་ནང་གི་གཅིག་ཡ་ང་བའི་གཅིག་གནས་སྟངས་རེད་རྒྱ་ནག་གི་ཆེས་ཆེད་དུ་བསྟན་པའི་ཐོག་ནས་ད་བོད་ནང་ལ་ཡ་ད་བོད་ཀྱི་རྒྱ་ལ་བསྒྱུར་བའི་ཀྱི་སྲིད་ཇུས་ངན་པ་དེ་ལག་བསྟར་བྱེད་ཀྱི་ཡོད་པ་འདི་ལ་ཡ་ད་གདོང་ལེན་དང་ད་ག་ནང་བཞིན་རྒྱ་ནག་ལ་ཡ་ད་ལན་གསལ་པོ་ཅིག་སྤྲད་པ་ཅིག་ལ་ང་ཚོ་ངོས་འཛིན་ཞུ་གི་ཡོད་ད་ག་ནང་བཞིན་ཨ་ནི་ད་ད་འདི་ལྟའི་ང་ཚོ་བོད་རིགས་ཅིག་ལ་ཡ་བྱ་དགའ་གནང་བ་དེ་དངོས་གནས་ཆེ་སྐད་ད་འདི་བོད་ཀྱི་ད་ཛ་དྲག་གི་གནས་སྟངས་འདི་ཨ་ནི་ད་ཕྱིའི་རྒྱལ་ཁབ་ནང་ལ་ཡང་དངོས་གནས་ཀྱི་གོ་རྟོགས་སྤེལ་བ་རེད་ཁུངས་དང་ལྡན་པའི་ཐོག་ནས་དངོས་གནས་ཀྱི་ཞིབ་འཇུག་དང་ལྡན་པའི་ཐོག་ནས་ཕྱག་ལས་གནང་གི་ཡོད་དེ་ལ་ཡང་ངོས་འཛིན་དང་དེ་ལ་ཡང་ཆེ་མཐོང་སྤྲད་པ་ཞིག་ངོས་འཛིན་བྱེད་ཀྱི་ཡོད་འདི་ང་ཚོའི་ངོས་ཕྱོགས་ནས་བོད་རིགས་སྤྱི་ལ་ཡང་བྱ་དགའ་དེ་ཐོབ་པ་དེ་དངོས་གནས་ཀྱི་སེམས་ཤུགས་འཕར་མ་ཅིག་སྐྱེས་བྱས་ད་དུང་མུ་མཐུད་ནས་ད་ང་རང་ཚོ་བོད་དོན་གྱི་འཐབ་རྩོད་སྐོར་ལ་ཤུགས་རྒྱག་དགོས་དེ་གལ་ཆེན་པོ་ཅིག་མཐོང་གི་འདུག་ཅེས་འདི་འདྲ་ཅིག་ཞུ་འདོད་བྱུང་སོང། ཡང་ཨ་རིའི་ཕྱི་སྲིད་ལྷན་ཁང་གི་དྲྭ་ལམ་ཐོག་ལ་དེ་ལྟར་བྲིས་འགོད་བྱས་འདུག་བོད་མིའི་རང་དབང་ཅན་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་ངོ་ཚབ་བྱས་ཏེ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་བསྐྱར་ཞིབ་གནང་བའི་སྐབས་སུ་ཁོང་གིས་རྒྱལ་ཚོགས་ཀྱི་འབྲེལ་ཡོད་ཚོ་ལ་ལམ་སྟོན་ཕུལ་ཡོད་པ་དང་དེ་ཚོའི་ཁོངས་སུ་རྒྱ་ནག་ནང་གི་ཆོས་དད་རང་དབང་ལ་དམིགས་བཀར་གྱི་ལམ་སྟོན་དེ་འདྲ་ཡང་ཕུལ་ཡོད་རེད་ཅེས་དང། དེ་བཞིན་ཁོང་གི་འགོ་ཁྲིད་འོག་བོད་དོན་ལས་འགུལ་བསྟི་གནས་ཁང་གིས་བོད་མིའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་ཁག་སྲུང་བརྩི་ཡོང་རྒྱུར་ལས་དོན་མང་པོ་ཞིག་གནང་ཡོད་མ་ཟད། བོད་མིའི་རང་དབང་ཅན་གྱི་སྒྲིག་འཛུགས་ཁག་ནུས་སྟོབས་ཆེ་རུ་གཏང་རྒྱུའི་ཐད་ལ་ཡང་འབད་བརྩོན་གནང་ཡོད་རེད་ཅེས་འཁོད་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལ་ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་གིས་རྒྱལ་སྤྱིའི་ཆོས་དད་རང་དབང་གི་གཟེངས་རྟགས་དེ་འཛམ་གླིང་རྒྱལ་ཁབ་འདྲ་མིན་ནང་ལ་ཆོས་དད་རང་དབང་དང་འགྲོ་བ་མིའི་ཐོབ་ཐང་ཐད་ལ་འཐབ་རྩོད་བྱེད་མཁན་མི་སྣ་བདུན་དང་ཚོགས་པ་གཅིག་བཅས་ཁྱོན་གང་ཟག་དང་ཚོགས་པ་བརྒྱད་ལ་ཕུལ་ཡོད་པ་དང། དེ་ཚོའི་ཁོངས་སུ་ནེའུ་ཙི་ལན་ནས་ཡིན་པའི་ཧྥ་རིད་ཨེ་མ་དང་ནཱི་ཇེ་རི་ཡ་ནས་ཡིན་པའི་ཀོ་ལ་ཨལ་པ་ནི། དེ་ག་ནང་བཞིན་ཨི་རག་ནས་ཡིན་པའི་མིར་ཛ་དི་ནི་ཡ། པཱ་ཀི་སི་ཐན་ནས་ཡིན་པའི་པི་ཏྲ་ཇེ་ཀོབ། དེ་བཞིན་ནི་ཁ་ར་གོ་ཨ་ནས་ཡིན་པའི་མཱར་ཐ་པཱ་ཏྲི་ཤ། ལྷོ་ཨེ་ཕྷྲི་ཀ་ནས་ཡིན་པའི་ཏཱ་ལི་ཡ་ནགས། བོད་དོན་ལས་འགུལ་བ་བཀྲས་མཐོང་ལྷ་སྒྲོན་ལགས་དེ་ག་ནང་བཞིན་ལི་ཐུ་ཨེ་ནི་ཡ་ནས་ཡིན་པའི་ཁ་ཆེ་ཚོགས་པ་དགུ་བཅས་ལ་གོང་ཞུས་གཟེངས་རྟགས་དེ་ཕུལ་ཡོད་པ་རེད། ཡང་ལྷ་སྒྲོན་ལགས་ལ་ཆ་མཚོན་པ་ཡིན་ན་ཁོང་ཕྱི་ལོ་ཉིས་སྟོང་གཉིས་ནས་ཉིས་སྟོང་དགུ་བར་ཁྱོན་ལོ་ངོ་བརྒྱད་ཙམ་གྱི་རིང་ཨ་མེ་རི་ཀའི་ནང་རྟེན་གཞི་བྱས་པའི་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་གནང་ཡོད་པ་དང་སྐབས་དེར་ཁོང་གིས་འགོ་ཁྲིད་པའི་ཐོག་ནས་འཛམ་གླིང་ས་ཁུལ་གང་ས་ལ་རྒྱ་ནག་གཞུང་ལ་དམིགས་པའི་ལས་འགུལ་ནུས་པ་ལྡན་པ་དང་གྲུབ་འབྲས་ལྡན་པ་དེ་འདྲ་མང་པོ་ཞིག་སྤེལ་ཐུབ་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོར་ཁོང་ལ་རྒྱལ་སྤྱིའི་ཞི་བའི་རྩོད་རྙོག་འདུམ་འགྲིག་ཁང་གི་འཚེ་མེད་ཞི་བའི་གཟེངས་རྟགས་ཤིག་ཀྱང་ཕུལ་ཡོད་པ་རེད། བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་ལ་ཞིབ་འཇུག་གནང་རྒྱུ་དང་བོད་དོན་ལས་འགུལ་གྱི་ནུས་པ་ཇེ་མཐོར་གཏང་ཆེད་ཕྱི་ལོ་ཉིས་སྟོང་དགུ་ལོར་ཁོང་གིས་ཨ་མེ་རི་ཀའི་ནང་ལ་བོད་དོན་ལས་འགུལ་བསྟི་གནས་ཁང་གསར་འཛུགས་གནང་ཡོད་པ་རེད། གསར་འགྱུར་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིན་ཆེན་ཡིན།